དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོ་གི་བོད་ཟླ་དང་པོ་གི་ཚེས་པ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་གཉིས་པའི་ཚེས་བཅུ་བཞི་གཟའ་ལྷག་པ་རེད་ང་བོད་རྒྱལ་ཡིན་གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན། ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་དུ་གཞུང་འབྲེལ་གྱི་ཐོག་ནས་བོད་ཀྱི་ལོ་གསར་སྲུང་བརྩི་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་དེ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་ནང། ཕྱི་རྒྱལ་གྱི་བོད་ཕྲུག་ཚོས་བོད་ཀྱི་སྐད་ཡིག་རིག་གཞུང་མི་ཉམས་རྒྱུན་འཛིན་དང་ལྷན། དེང་དུས་གི་ཤེས་ཡོན་ཡང་ནུབ་ཕྱོགས་ཡུལ་ཁག་གི་རྗེས་ཟིན་པ་ཞིག་ཡོང་ཐུབ་པར་རྡ་ཤོད་བོད་ཁྱིམ་དེ་ཕྱི་རྒྱལ་ཡུལ་ཁག་གི་བོད་ཕྲུག་ཚོ་གི་སློབ་གྲྭ་ལ་བསྒྱུར་གཏན་འཁེལ་ཡོད་པ། མཇུག་ཏུ་རྒྱ་ནག་གཞུང་གིས་འཆར་གཞི་ཅན་གྱི་གཡོ་ཇུས་བེད་སྤྱོད་བྱས་ནས་བོད་མི་རིགས་ཀྱི་སྐད་ཡིག་དང་ཐུན་མོང་མ་ཡིན་པའི་ཁྱད་ཆོས་དང་རིག་གཞུང་རྩ་མེད་བཟོ་བཞིན་པ་ནི་རྒྱ་ནག་རང་གིས་གཏན་འབེབས་བྱས་པའི་རྩ་ཁྲིམས་སོགས་དང་འགལ་ཡོད་ཚུལ་ཉམས་ཞིབ་པ་འགས་བསམ་ཚུལ་བཏོན་པ་ཞིག་དང་བཅས། ལས་རིམ་གྱི་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་གིས་ཕྱི་ཚེས་བཅུ་གསུམ་བོད་ཀྱི་ལོ་སར་ཚེས་པ་བཞི་གི་ཉིན་ཕྱི་སྲིད་ལྷན་ཁང་དུ་བོད་ཀྱི་ལོ་སར་སྲུང་བརྩི་གནང་ཡོད། ཨ་མེ་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛ་ར་ཟེ་ཡས་དབུ་བཞུགས་ཀྱི་ཐོག་ཨ་མེ་རི་ཀའི་སྲིད་འཛིན་གྱི་ཕོ་བྲང་དཀར་པོའི་སྐུ་ཚབ་དང། བྱང་ཨ་མེ་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ། དེ་བཞིན་ས་གནས་ནས་བོད་མིའི་སྐུ་ཚབ་བཅས་ལྷན་འཛོམས་ཀྱི་ཐོག་ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་དུ་བོད་ཀྱི་ལོ་སར་སྲུང་བརྩི་བྱས་ཡོད། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་ཕྱི་ཟླ་གཉིས་པའི་ཚེས་དགུ་གི་ཉིན་བོད་ཀྱི་ལོ་གསར་ལ་འཚམས་འདྲི་གནང་བའི་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པ་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་དྲ་རྒྱ་གི་ཐོག་བཀོད་འདུག་ཅིང་དེའི་ནང་ད་ལྟའི་དུས་སྐབས་འདི་ནི་གོ་ལའི་ཁྱོན་དུ་གནས་པའི་བོད་མི་ཚོས་དཀའ་ངལ་ལ་གདོང་ལེན་བྱེད་པའི་ནུས་སྟོབས་ལ་རྗེས་དྲན་བྱེད་པའི་དུས་ཚོད་ཅིག་ཡིན་པ་གསུངས་པ་དང་ཨ་མི་རི་ཀའི་ནང་གི་བོད་མི་ཨ་རི་བ་ཚོས་བོད་མིའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སྐད་ཡིག་དང་བཅས་པ་སྲུང་སྐྱོབ་གཅེས་འཛིན་བྱས་པར་བསྔགས་བརྗོད་གནང་འདུག་ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་གི་ནང་བོད་ཀྱི་ལོ་སར་སྲུང་བརྩི་བྱས་པའི་ལས་རིམ་ཐོག་མ་དེ་ཉིས་སྟོང་བཅོ་ལྔ་གི་ལོ་ནས་དབུ་འཛུགས་གནང་ཡོད་ཅིང་སྐབས་དེ་དུས་ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་སེ་ར་སི་ཝུལ་ཡིན་པ་དང་དེ་དུས་ནས་བཟུང་བས་ཨ་རིའི་ཕྱི་སྲིད་ལྷན་ཁང་གིས་བོད་ཀྱི་ལོ་སར་དུས་ལྟར་སྲུང་བརྩི་བྱས་ཡོད། གོང་ས་རྒྱལ་བ་རིན་པོ་ཆེ་ཡིས་ཧྥིན་ལན་ཌི་གི་བདམས་ཐོན་སྲིད་འཛིན་ཨ་ལེག་ཟན་ཌར་སི་ཊབ་ལ་འཚམས་འདྲི་གི་གསུང་འཕྲིན་བསྩལ་འདུག། ཕྱི་ཚེས་བཅུ་གསུམ་གྱི་ཉིན ྋགོང་ས་མཆོག་གིས་བསྩལ་བའི་གསུང་འཕྲིན་གྱི་ནང་འཁོད་དོན། འདས་པའི་ལོ་ཤས་ཀྱི་ནང་ཡིད་འོང་མཛེས་སྡུག་ལྡན་པའི་ཁོང་གི་ཡུལ་གྲུ་གྱི་ནང ྋགོང་ས་མཆོག་ཐེངས་འགའ་ཤས་ཕེབས་མྱོང་ཡོད་པ་ལྟར་ཡུལ་དེའི་མི་མང་ཚང་མས་བྱམས་བརྩེ་དང་སྙིང་རྗེ་ཡི་སྐོར་ཡར་རྒྱས་གཏོང་ཕྱོགས་དང་དེ་བཞིན་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་འཛིན་སྟངས་ཆོས་ལུགས་ཕན་ཚུན་འཆམ་མཐུན་ཡོང་རྒྱུ་བཅས་གལ་ཆེར་མཐོང་གི་ཡོད་པར་མགོན་པོ་གང་ཉིད་ནས་རྗེས་སུ་ཡི་རངས་དང་བསྔགས་བརྗོད་བྱེད་ཀྱི་ཡོད་ཅེས་བཀའ་གནང་འདུག།

ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་སྟེ་བོད་ཀྱི་ལོ་གསར་ཚེས་པ་ལྔ་གི་ཉིན་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ངོས་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་རྒྱལ་བ་རིན་པོ་ཆེ་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོ་གི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུ་གཏན་འཁེལ་ཡོད་ཅིང་དེ་ཐད་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ཀྱིས་ཕྱི་ཚེས་བཅུ་གསུམ་གི་ཉིན་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན་རྣམ་རྒྱལ་གྲྭ་ཚང་གི་ངོས་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་ལ་བཀའ་དྲིན་རྗེས་དྲན་དང་དམིགས་བསལ་ད་ལོ

ཨ་ནི་ཞལ་བཞེས་ལེགས་པར་ཐོབ་ནས་ད་སང་ཉིན་འོག་ཏུ་བྱས་ནས་བརྟན་བཞུགས་དངོས་གཞི་གནང་ཡ་རེད། རྣམ་རྒྱལ་གྲྭ་ཚང་གི་མཁན་རིན་པོ་ཆེ་མཆོག་གིས་དབུས་པའི། སློབ་དཔོན་སློབ་ཟུར་དང་དགེ་འདུན་འདུས་མང་བཅས་ཡོངས་སུ་ལྷན་འཛོམས་ཀྱི་ཐོག་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོ་གི་སྒོ་ནས་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་རེད། ཡང་རྣམ་རྒྱལ་གྲྭ་ཚང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ཀྱིས་མུ་མཐུད་གསུངས་ན་ད་ལྟའི་ཆ་ལ་རྣམ་རྒྱལ་གྲྭ་ཚང་དང་སློབ་གྲྭ་བཅས་ལ་ཁྱོན་དགེ་འདུན་པ་སུམ་བརྒྱ་ལྷག་ཙམ་ཡོད་འདུག་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཕྱི་རྒྱལ་གྱི་བོད་ཕྲུག་ཚོས་བོད་ཀྱི་སྐད་ཡིག་རིག་གཞུང་མི་ཉམས་རྒྱུན་འཛིན་དང་དེང་དུས་ཀྱི་ཤེས་ཡོན་ཡང་ནུབ་ཕྱོགས་ཡུལ་གྲུ་ཁག་གི་རྗེས་ཟིན་པ་ཞིག་ཡོང་རྒྱུ་གི་ཆེད་དུ་རྡ་ཤོད་བོད་ཁྱིམ་དེ་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་གི་བོད་ཕྲུག་ཚོ་གི་སློབ་གྲྭ་ལ་བསྒྱུར་རྒྱུ་གཏན་འཁེལ་ཡོད་པའི་སྐོར་གསར་འགོད་པ་བློ་བེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་གཟིགས་གསན་རོགས་ཞུ། རྒྱ་གར་དང་བལ་པོ་འབྲུག་རྒྱལ་ཁབ་བཅས་གི་ནང་གནས་སྡོད་བོད་མི་བཙན་བྱོལ་བ་རྣམས་ནུབ་ཕྱོགས་རྒྱལ་ཁབ་ཁག་གཙོས་པ་གི་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གནས་སྤོ་གི་གནས་སྟངས་ལོ་རེ་བཞིན་ཛ་དྲག་ཏུ་འགྱུར་བཞིན་པར་བརྟེན་བཙན་བྱོལ་བོད་མི་གི་སློབ་གྲྭ་མང་པོ་ཁུ་བསྡུ་གནང་བཞིན་པ་གི་སྐབས་འདིར་དུས་ཀྱི་འགྱུར་བ་གི་དགོས་མཁོ་ལ་ལྟོས་ཏེ་རྡ་ཤོད་བོད་ཁྱིམ་སློབ་གྲྭ་དེ་བཞིན། གཙོ་བོ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་སྐྱེས་འཚར་གྱི་བོད་ཕྲུག་ཚོ་གི་རྒྱ་གར་དུ་བོད་ཀྱི་སྐད་ཡིག་རིག་གཞུང་གཙོར་བཟུང་གིས། དེང་རབས་ཀྱི་ཚན་རྩལ་འཕྲུལ་ལས་སོགས་ཀྱང་ཕྱི་རྒྱལ་དང་ཚད་མཉམ་སྦྱང་ཐུབ་པ་གི་སློབ་གྲྭ་ཞིག་ཏུ་ཁ་བསྒྱུར་དགོས་གལ་ཞེས། ཕྱི་ནང་གི་བོད་མི་མང་པོས་དགོངས་འཆར་ཕུལ་བ་ལྟར་བོད་ཕྲུག་ཁྱིམ་སྡེའི་འགན་འཛིན་ལྷན་ཚོགས་ནས་ཀྱང་དགོངས་འཁྲོལ་ཐོབ་པ་བརྒྱུད། རིང་མིན་སྤྱི་ཟླ་བརྒྱད་པ་གི་ཚེས་པ་གཉིས་ནས་བཟུང་ཕྱི་རྒྱལ་བོད་ཕྲུག་འཛིན་གྲྭ་བཞི་བ་ནས་བརྒྱད་པ་བར་དུ་སློབ་གཉེར་བ་ཚོའི་དངོས་གཞི་གནང་གཏན་འཁེལ་ཡོད་ཅིང། བོད་ཁྱིམ་སྤྱི་ཁྱབ་འགན་འཛིན་བསོད་ནམས་སྲི་གཅོད་ལགས་ནས་ཁོ་ཚོའི་དམིགས་ཡུལ་གཙོ་བོ་ཕྱི་རྒྱལ་གྱི་བོད་ཕྲུག་ཚོ་གི་བོད་ཀྱི་སྐད་ཡིག་རིག་གཞུང་མི་ཉམས་རྒྱུན་འཛིན་དང་ལྷན། དེང་དུས་ཀྱི་ཤེས་ཡོན་ཀྱང་ནུབ་ཕྱོགས་ཡུལ་གྲུ་ཁག་གི་རྗེས་ཟིན་པ་ཟིག་ཡོང་ཐུབ་ཆེད། རྡ་ཤོད་བོད་ཁྱིམ་དེ་ཕྱི་རྒྱལ་ཡུལ་ཁག་གི་བོད་ཕྲུག་ཚོ་གི་སློབ་གྲྭ་ལ་བསྒྱུར་གཏན་འཁེལ་བའི་སྐོར་གྱི་འགྲེལ་བརྗོད་གནང་གི་འདུག།
དམིགས་བསལ་ང་ཚོས་གི་ད་ཤུགས་རྒྱབ་ས་དང་གཅིག་དམིགས་ཡུལ་ཟིན་ས་འདྲ་པོ་དེ། ད་བོད་ཀྱི་སྐད་ཡིག་རིག་གཞུང་ཆོས་ཨ་ནི་ད་ནང་བཞིན་གོམས་སྲོལ་ཡུལ་གཤིས། ད་ནང་བཞིན་ང་རང་ཚོ་བོད་སྤྱིའི་ག་རེ་ཟེར། བཙན་བྱོལ་ནང་གི་གནས་སྟངས་རེད་ཨ་ནི་བོད་ཕྱི་ནང་གཉིས་ཀྱི་གནས་སྟངས་རེད་གང་ས་ཅི་ཐད་ནས་གང་ལྟར།

ཨ་མི་རི་ཁ་དང་ཁ་ན་ཌ་ཡུ་རོབ་བཅས་སུ་སྤྱི་ཡོངས་ཀྱི་སློབ་ཕྲུག་ཚོ་གི་ཉུང་མཐར་ཤེས་དགོས་པ་གི་སློབ་ཚན་གི་ཐོག་གྲ་སྒྲིག་གནང་ཡོད་པ་དང། སོ་སོ་སྒེར་ངོས་ནས་རྒྱ་གར་ནང་གི་ཤེས་ཡོན་སློབ་སྦྱོང་སྤྲོད་ཕྱོགས་དང་ཕྱི་རྒྱལ་ཡུལ་ཁག་ཏུ་སྤྲོད་ཕྱོགས་ཀྱི་བར། སློབ་ཁྲིད་ཐབས་ལམ་དང་མཐུན་རྐྱེན་སྦྱར་སྟངས་ཀྱི་ཁྱད་པར་ཡོད་ན་མ་གཏོགས། གཞི་རྩའི་སློབ་སྦྱོང་གི་རྨང་གཞི་གི་ཐོག་རྗེས་མ་ཟིན་པར་མཐོང་གི་མེད་པས། ད་རེས་སློབ་ཁྲིད་བྱེད་ཕྱོགས་ཀྱི་ཐད་དེ་བས་དེང་དུས་དང་མཐུན་པ་གི་མཐུན་རྐྱེན་སྦྱར་བར་གོམ་པ་ཆེན་པོ་ཟིག་རྒྱག་འཆར་ཡོད་དོ་ཅེས་བོད་ཁྱིམ་སྤྱི་ཁྱབ་འགན་འཛིན་བསོད་ནམས་སྲི་གཅོད་ལགས་ནས་འགྲེལ་བརྗོད་གནང་གི་འདུག། ད་སློབ་ཁྲིད་བྱེད་ཕྱོགས་དང་དེ་འདྲའི་ཐོག་ལ་ཡིན་ཙང་ཁོ་དེང་དུས་དང་མཐུན་པའི་གི། ཅིག་སྔ་མོ་ནང་བཞིན་གི་དགེ་རྒན་ཚོ་གི་ཅིག། མར་གསུང་བསྡད་ཡ་དང་ཕྲུ་གུ་ཚོས་ཉན་བསྡད་ཡ་དེ་ཙམ་མིན་པ་ཅིག་ད་དེ་རིང་ཁ་སང། དུས་ཚོད་ཁོ་རང་ཅིག་དྲ་རྒྱའི་དུས་ཚོད་རེད། འཕྲུལ་ཆས་ཀྱི་དུས་ཚོད་རེད་འདི་ལ་དཔག་པའི་གི། ང་ཚོ་ཡོད་བསྡད་པའི་དགེ་རྒན་དེ་ཚོ་ཡིན། ད་གང་ལ་གང་འཚམ་གི་ཅིག་ག་རེ་ཟེར་དེའི་ཐོག་ལ་ཡ། ད་ལྟ་འགྲོ་བཞིན་པ་དུས་ཚོད་ཟབ་སྦྱོང་རག་ཡོད་རེད་སྦྱོང་བརྡར་བྱུང་ཡོད་རེད། ལག་ལེན་ལ་གང་ལ་གང་འཚམ་བསྟར་གྱི་ཡོད་རེད། དེ་ལ་དཔག་པའི་གིས་ད་ང་ཚོའི་དགེ་རྒན་རེད་ཨ་ནི། སློབ་ཁྲིད་བྱེད་སྟངས་རེད་དེ་ཚོའི་ཐོག་ལ་ཡ། གང་ལྟར། དེང་དུས་དང་འཚམས་པའི་གིས་སྒང་ལ་ཤུགས་རྒྱབ་ཡ་དང་ང་ཚོ་གོམ་པ། ཆེན་པོ་ཞིག་རྒྱབ་དགོས་ཡ་དེ་དངོས་འབྲེལ་རང་རེད་ལ་ང་ཚོས་གྲ་སྒྲིག་ད་ག་རང་བྱེད་ཀྱི་ཡོད་ཟེར་ཞུ་ཡ་དེ། རྡ་ཤོད་བོད་ཁྱིམ་དུ་ཕྱི་རྒྱལ་གྱི་བོད་ཕྲུག་ཚོར་བོད་ཀྱི་སྐད་ཡིག་གོམས་གཤིས་དང་རྒྱལ་རབས་ཆོས་འབྱུང་སོགས་འཁྲིད་རྒྱུ་གཙོར་འདོན་གནང་རྒྱུ་ཡིན་པ་དང། ཡང་དེང་དུས་ཀྱི་ཤེས་ཡོན་སྣ་མང་ཟིག་བོད་ཕྲུག་རྣམས་རྒྱལ་ཁབ་འདྲ་མིན་ནས་ཡོང་བ་ལ་མ་ལྟོས་པར། དབྱིན་ཇིའི་སྐད་ཡིག་གི་ལམ་ནས་སློབ་ཁྲིད་གནང་འཆར་ཡོད་ཅིང། ཕྱི་རྒྱལ་གྱི་བོད་ཕྲུག་ཚོར་མཐུན་རྐྱེན་གྱི་ཆ་ནས་ནུབ་ཕྱོགས་དང་མཐུན་པ་གང་ཐུབ་སྦྱར་ཆེད། དཔེར་ན་ཁྲུས་ཁང་གསང་སྤྱོད་ལྟ་བུ་ནུབ་ཕྱོགས་དང་མཐུན་པ་བཟོ་རྒྱུ་དང་ཉལ་ཁང་དུ་ཕྲུ་གུ་ཉུང་བར་འཇོག་པ། ཟས་བཅུད་དང་འཕྲོད་བསྟེན་སོགས་གང་ཐུབ་གྲ་སྒྲིག་བྱས་བསྡད་ཡོད་པ་རེད། ཕ་མའི་ངོས་ནས་ཕྲུ་གུ་གི་སློབ་ཡོན་དང་ཟས་གོས་གནས་མལ་ཚང་མར་ཟླ་བ་རེར་ཨ་སྒོར་སུམ་བརྒྱ་ལྔ་བཅུ་ཕུལ་དགོས་པ་གི་ནང་ཚུད་འགྲོ་བ་འགྲེལ་བརྗོད་གནང་གི་འདུག། ད་དེ་ཚོ་ལ་སྦྱར་བའི་ཐོག་ནས་ད་དུས་རྒྱུན་གྱི་ཐོག་ནས་ཕ་མའི་ངོས་ནས།

རྩ་བའི་བོད་ཁྱིམ་གྱི་དབྱར་གསེང་གི་སྐབས་བསྟུན་ཕྱི་རྒྱལ་བོད་ཕྲུག་ཚོར་ལས་རིམ་འདྲ་མིན་གོ་སྒྲིག་གིས་ལོ་ངོ་བཅོ་ལྔ་ལྷག་འགྲོ་བཞིན་པ་ཡིན་ནའང། རྡ་ཤོད་བོད་ཁྱིམ་འདིར་ཕ་མས་བློས་གཏོང་གནང་ཐུབ་པ་ཡིན་ན། ལོ་བཞི་ནས་ལྔ་གི་བར་སློབ་སྦྱོང་གནང་རྒྱུའི་དམིགས་ཚད་བཟུང་ཡོད་པ་དང། རྡ་ཤོད་བོད་ཁྱིམ་དུ་ཕྱི་རྒྱལ་གྱི་བོད་ཕྲུག་སློབ་འཇུག་གི་བརྒྱུད་རིམ་ནི། བོད་ཁྱིམ་རང་གི་གསལ་བསྒྲགས་ཀྱི་ནང་འཁོད་ཀྱི་དྲ་རྒྱ་གི་ཁ་བྱང་བརྒྱུད་ནས་འགེངས་ཤོག་བསྐངས་ཏེ། སྤྱི་ཟླ་ལྔ་པ་གི་ཚེས་པ་གཅིག་གི་ཉི་མ་འགྱངས་མེད་དུ་དོན་གཅོད་ཁག་ཏུ་ཕུལ་དགོས་པ་དང། སྤྱི་ཟླ་བདུན་པ་གི་ཚེས་པ་སོ་གཅིག་གི་ཉིན་ནས་ཕྲུ་གུ་ཚོ་སློབ་གྲྭར་འཛོམས་ནས་འབྱོར་ཐོ་འགོད་དགོས་པ། སྤྱི་ཟླ་བརྒྱད་པ་གི་ཚེས་པ་གཉིས་གི་ཉི་མ་ནས་སློབ་གྲྭ་དངོས་སུ་དབུ་འབྱེད་གནང་གཏན་འཁེལ་ཡོད་པ་རེད། རྒྱ་གར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།

ཨུ་ཏར་ཁན་ཌི་ལ་སླེབས་པར་དགའ་ཚོར་ཆེན་པོ་བྱུང་ཞེས། X། ཞེས་པའི་དྲ་འབྲེལ་གྱི་སྟེང་འདི་ལྟར་འཁོད་འདུག་ཡོ་རོབ་མཐུན་ཚོགས་ནས་རྒྱ་ནག་གི་བཟོ་ཚོང་ཁེ་གཉེར་གསུམ་གྱི་ཕྱིར་ཚོང་བཀག་སྡོམ་བྱ་རྒྱུའི་རྣམ་འགྱུར་བསྟན་འདུག་ཕྱི་ཚེས་བཅུ་གསུམ་གྱི་ཉིན་ཐོན་པའི་གནས་ཚུལ་ལྟར་ན་ཡོ་རོབ་མཐུན་ཚོགས་སུ་ཧོང་ཀོང་དུ་རྟེན་གཞི་བྱས་པའི་རྒྱ་ནག་གི་བཟོ་ཚོང་ཁེ་གཉེར་གསུམ་དང་དེ་མིན་རྒྱ་གར་དང་ཐུར་ཁེ་བཅས་ཀྱི་བཟོ་ཚོང་ཁང་ནས་ར་ཤི་ཡ་ལ་གོ་མཚོན་འཕྲུལ་རིག་མཁོ་འདོན་བྱས་པའི་ཉེས་འཛུགས་འོག་ཏུ་དེ་དག་གི་ཕྱིར་ཚོང་བཀག་སྡོམ་བྱ་རྒྱུ་ཡིན་ཞིང། དེའང་ཡོ་རོབ་མཐུན་ཚོགས་ཀྱིས་ད་ལྟའི་ཆ་ལ་ར་ཤི་ཡ་གིས་ཡུ་ཀེ་རེན་གྱི་ཐོག་ལ་དམག་འཐབ་བྱས་ནས་ལོ་གཉིས་འགྲོ་བའི་སྐབས་དང་བསྟུན་ནས་ར་ཤི་ཡར་དཔལ་འབྱོར་ཉེས་ཆད་འགེལ་ཕྱོགས་ཐད་ཀྱི་གྲོས་གཞི་ཁག་ཅིག་ལ་གྲོས་བསྡུར་གནང་བཞིན་པའི་ཆ་ཤས་སུ་རྒྱ་ནག་གི་ཁེ་གཉེར་བཟོ་ཚོང་གསུམ་དང་ཐུར་ཁེ་གི་ཁེ་གཉེར་བཟོ་ཚོང་གཅིག་རྒྱ་གར་གི་གཅིག་བཅས་ཚུད་པའི་བསྡོམས་པས་ཁེ་གཉེར་བཟོ་ཚོང་ཉི་ཤུ་ཙམ་ཞིག་ཕྱིར་ཚོང་གི་མིང་ཐོ་ནག་པོའི་ནང་འཇུག་རྒྱུ་ཡིན་འདུག་བཟོ་ཚོང་ཁེ་གཉེར་དེ་དག་ཕྱིར་ཚོང་གི་མིང་ཐོ་ནག་པོའི་ནང་ཚུད་རྗེས་ཡོ་རོབ་མཐུན་ཚོགས་ཀྱི་ཁྱབ་ཁོངས་ཡུལ་གྲུ་ཉི་ཤུ་རྩ་བདུན་གིས་བཟོ་ཚོང་དེ་དག་དང་ཚོང་འབྲེལ་བྱ་ཆོག་གི་མེད།

ཨ་མེ་རི་ཀའི་གྲོང་ཁྱེར་ནེའུ་ཡོག་ན་ཡོད་པའི་རུ་སྦིན་འགྲེམས་སྟོན་ཁང་གིས་མི་རིང་བར་སྲོལ་རྒྱུན་གྱི་རྣམ་པ་གི་འགྲེམས་སྟོན་བྱེད་སྟངས་དེའི་སྒོ་བརྒྱབ་ནས་འཛམ་གླིང་རང་བཞིན་ཅན་དུ་བསྒྱུར་རྒྱུའི་འཆར་གཞི་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་དང་རྒྱང་བསྲིངས་བྱས་པར་གསན་རོགས་གནང། ཨ་མེ་རི་ཀའི་གྲོང་ཁྱེར་ནེའུ་ཡོག་ན་ཡོད་པའི་རུ་སྦིན་འགྲེམས་སྟོན་ཁང་སྒོ་རྒྱག་རྒྱུ་ཡིན་ནའང་ལས་མཚམས་འཇོག་རྒྱུ་མིན་པ་མ་ཟད་དྲ་ལམ་དང་སྐོར་སྐྱོད་སོགས་ཀྱི་ལམ་ནས་མ་འོངས་པར་དུས་རབས་དང་འཚམ་པའི་འཛམ་གླིང་རང་བཞིན་གྱི་འགྲེམས་སྟོན་ཁང་གསར་བ་ཞིག་གི་ངོ་བོས་མུ་མཐུད་ནས་གནས་རྒྱུ་ཡིན་པ་རེད་ལ། དེའང་ནེའུ་ཡོག་གྲོང་ཁྱེར་ན་ཡོད་པའི་རུ་སྦིན་འགྲེམས་སྟོན་ཁང་ནི་འཛམ་གླིང་གི་ཆེས་གཞི་རྒྱ་ཆེ་བ་དང་ཆེས་གལ་ཆེ་བའི་ཧི་མ་ལ་ཡའི་རིག་གནས་སྒྱུ་རྩལ་ཉར་ཚགས་བྱེད་པའི་འགྲེམས་སྟོན་ཁང་ཞིག་ཡིན་པ་རེད་ལ། རུ་སྦིན་འགྲེམས་སྟོན་ཁང་གི་ནང་བོད་པའི་མཆོད་ཁང་ཞིག་ཡོད་པ་དང་བོད་པའི་རིག་གཞུང་འགྲེམས་སྟོན་སོགས་བོད་དང་འབྲེལ་བ་ཧ་ཅང་ཆེ་བས་བོད་ཀྱི་ཆོས་ལུགས་རིག་གནས་འཆད་སྤེལ་ཐད་ད་བར་ཕན་ཆེན་པོ་ཐོགས་ཡོད། དེར་བརྟེན་ད་ལོ་ཕྱི་ཟླ་བཅུ་བའི་ནང་རུ་སྦིན་འགྲེམས་སྟོན་ཁང་གིས་ཨ་རིའི་ནེའུ་ཡོག་གྲོང་ཁྱེར་ན་ཡོད་པའི་སྲོལ་རྒྱུན་གྱི་འགྲེམས་སྟོན་ཁང་གི་སྒོ་རྒྱག་རྒྱུའི་ཐག་གཅོད་ཐད་ནེའུ་ཡོག་ས་གནས་འབྲེལ་ཡོད་མི་མང་བོ་ཞིག་ལ་བློ་ཕམ་བཅུག་ཡོད་པ་རེད། རུ་སྦིན་འགྲེམས་སྟོན་ཁང་ནང་བོད་ཀྱི་མཛེས་སྡུག་ལྡན་པའི་རི་མོ་དང་ཆོས་ལུགས་ཀྱི་ལྡེབས་རིས་འཇིམ་སྐུ་པར་རིས་ཐང་ག་སོགས་མང་བོ་ཞིག་ཡོད་པ་བཞིན་རུ་སྦིན་འགྲེམས་སྟོན་ཁང་གི་ཧི་མ་ལ་ཡའི་རིག་གནས་དང་སྒྱུ་རྩལ་ཆེད་ལས་བ་བསྟན་འཛིན་དགེ་ལེགས་ལགས་ཀྱིས་ལོ་སྔོན་མའི་ཕྱི་ཟླ་བཅུ་བར་འདི་ག་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིམ་ནང་རུ་སྦིན་འགྲེམས་སྟོན་ཁང་གི་སྐོར་ངོ་སྤྲོད་བྱེད་སྐབས་རུ་སྦིན་འགྲེམས་སྟོན་ཁང་ནང་བོད་ཀྱི་སྒྱུ་རྩལ་རིག་གནས་ག་ཚོད་ཅིག་ཡོད་པའི་སྐོར་ངོ་སྤྲོད་གནང་ཡོད་པ་རེད་ལ། གཙོ་བོ། འགྲེམས་སྟོན་ཁང་འདི་བཙུགས་གནང་མཁན་འདི་ང་ཚོ་སྒེར་གྱི་བཟའ་ཚང་ཅིག་རེད་བ་ཤེ་ལི་དང་རུ་སྦིན་མི་ཚང། སྒྲུང་འདི་གཅིག་སྙན་པོ་འདུག་སྔོན་མ་ཆིག་སྟོང་དགུ་བརྒྱ་བདུན་ཅུའི་ནང་དེ་ལ་ཁོང་རྣམ་གཉིས་ད་རེས་ཞུ་སྙན་བྱས་འགྲོ་བ་ལས་སྒེར་གྱི་དེ་འདྲ་ཚོང་ལས་གཉེར་གནང་མཁན་ཅིག། ཉིན་མོ་གཅིག་ཁོ་ཚོ་གང་དུ Madison Avenue ཞེས་པའི Madison ལམ་རྒྱུད་སྒང་ཕེབས་པའི་སྐབས་ཡ་ནི་འགྲོ་བ་གཅིག་ལས་གཅིག་སྒྱུ་རྩལ་ཁང་གི་གི་རྒྱུ་སྔོན་ཕྱིའི་ནང་ནས་བོད་པའི་ཞལ་ཐང་ཅིག་གཟིགས་འདུག་ད་ལྟའི་ཁག་ཅིག་གིས་སྤྱན་རས་གཟིགས་གཟིགས་པ་རེད་གསུང་འདུག་ཁག་ཅིག་གིས་རྗེ་བཙུན་སྒྲོལ་མའི་ཞལ་ཐང་ཅིག་གཟིགས་པ་རེད་གསུང་འདུག་གང་ལྟར་དེ་འདྲས་ཅིག་ལ་ཞལ་ཐང་ཅིག་གཟིགས་བྱས་དེ་སེམས་ནང་ལ་ཚོར་བ་ཞེ་པོ་ཅིག་གི་མི་འདྲ་བའི་ཚོར་བ་ཤུགས་ཆེན་པོ་བྱུང་ནས་ཨ་ནི་ཁོང་རྣམ་གཉིས་ཀྱིས་བོད་པའི་ཐང་ག་དེ་འདྲའི་རྩད་གཅོད་གནང་བྱས་ཨ་ནི་བསྡུ་རུབ་གནང་ཡ་དབུ་བཙུགས་འདུག། འགྲེམས་སྟོན་ཁང་དངོས་སུ་དབུ་བརྙེས་ཡ་དེ་ཉིས་སྟོང་བཞི་ལོ་ལ་རེད། དེའི་བར་ཡང་ཁོང་རྣམ་པས་བསྡུ་ཡ་དེ་ཚོ་ལ་ད་ང་ཚོ་སྐུ་གསུང་ཐུགས་རྟེན་ཚང་མ་ཡོད་རེད་དེ་ནས་ཡང་སྐུ་འདྲ་ཞལ་ཐང་མ་ཟད་ཅིག་ད་བོད་ཀྱི་སྒྱུ་རྩལ་དང་འབྲེལ་བ་ཡོད་པའི་ང་རང་ཚོ་ལོ་རྒྱུས་ཀྱི་ཨ་ནི་དེ་བཞིན་ཅིག་ད་ལོ་རྒྱུས་དང་བོད་ཀྱི་རིག་གནས་དང་འབྲེལ་བ་ཡོད་པའི་ཨ་ནི་དེ་འདྲའི་གི་སྒྱུ་རྩལ་འདི་མང་པོ་བྱས་ནས་ད་ཁྱོན་བསྡོམས་ང་ཚོ་ད་ཚོ་འགྲེམས་སྟོན་ཁང་འདི་ན་ཡོད་ཡ་སྟོང་ཕྲག་བཞི་མན་ཙམ་འདུག་ཨ་ནི་ཁོང་རྣམ་པས་ཞལ་འདེབས་གནང་བྱས་ཉིས་སྟོང་བཞི་ལོར་ཡ་ད་འགྲེམས་སྟོན་ཁང་འདི་དངོས་སུ་འདི་ཡ་སྒོ་ཕྱེ་གནང་བ་རེད།
རུ་བིན་འགྲེམས་སྟོན་ཁང་གི་འབྲེལ་ཡོད་མིང་བཤད་འདོད་མེད་པ་ཞིག་གིས་ནེའུ་ཡོར་ན་ཡོད་པའི་རུ་བིན་འགྲེམས་སྟོན་ཁང་གི་སྒོ་རྒྱག་རྒྱུའི་ཐད་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བཤད་བྱས་པ་ལྟར་ན་རྩ་བའི་ཆ་ནས་ལོ་གཉིས་ཀྱི་ཡར་སྔོན་ནས་འགྲེམས་སྟོན་གྱི་རྣམ་པ་དེ་འཛམ་གླིང་རང་བཞིན་ཅན་དུ་བསྒྱུར་འགོ་བརྩམས་ནས་ད་ལྟའི་ཆར་ཡོ་རོབ་ཨི་ཏྲ་ལི་དང་ཨ་རིའི་ཧྥུ་ལོ་རེ་ཏྲ་གཉིས་སུ་བོད་ཀྱི་རིག་གནས་སྒྱུ་རྩལ་སྐོར་གྱི་འགྲེམས་སྟོན་གཉིས་འགྲོ་བཞིན་པ་དང་ད་ལྟའི་ས་ཁུལ་གཅིག་ན་མ་གཏོགས་མེད་པའི་རྣམ་པ་འདི་འཛམ་གླིང་རང་བཞིན་གྱི་ངོ་བོར་བསྒྱུར་ནས་ལོ་གཅིག་གི་ནང་མ་མཐའ་ཡང་ཐེངས་གསུམ་ལ་འཛམ་གླིང་གང་སར་འགྲེམས་སྟོན་བྱས་ཏེ་གོ་ལ་གང་སའི་མི་མང་བོ་ཞིག་ལ་བོད་ཀྱི་ཐུན་མོང་མ་ཡིན་པའི་སྒྱུ་རྩལ་རིགས་དངོས་སྟོན་ཐུབ་པའི་རེ་བ་བཅངས་ཡོད་པ་དང་དེ་ལམ་དྲ་ལམ་ནས་གཞི་རྒྱ་ཆེ་ཞིང་རྣམ་པར་རྒྱས་པ་ཡིན་པ་ཞིག་བཟོ་རྒྱུ་མ་ཟད་ཞིབ་འཇུག་གི་རིན་ཐང་འབུར་དུ་ཐོན་ཐབས་བྱས་ནས་ལས་ཀ་ཡི་ཆ་ནས་ཇེ་མང་ལ་སོང་ཡོད་པ་དང་གཞི་རྒྱའི་ཆ་ནས་ཇེ་ཆེར་སོང་བ། ད་ལྟ་བཀོལ་བཞིན་པའི་སྒོར་མོ་འབོར་ཆེན་དེ་ད་ལྟ་ལས་ཀྱང་རིན་ཐང་ཆེ་བ་ཡོང་ཐབས་བྱས་པ་ཞིག་ཡིན་པ་འགྲེལ་བརྗོད་གནང་སོང། དེ་བཞིན་དུ་ཁོང་གིས་གསར་འགྱུར་ཉམས་འགྱུར་ལ་ལའི་ནང་དཔལ་འབྱོར་ཀྱི་དཀའ་ངལ་ཡོད་མེད་དོགས་པ་ཟོས་ཡོད་པ་དང་གསལ་བརྗོད་བྱེད་དགོས་པ་ཞིག་ལ་རུ་བིན་འགྲེམས་སྟོན་ཁང་ལ་དཔལ་འབྱོར་གྱི་དཀའ་ངལ་ཞིག་ཁྱོན་ནས་མེད་པ་མ་ཟད་འཛམ་གླིང་ཡོངས་སུ་བོད་ཀྱི་རིག་གནས་དང་འབྲེལ་བའི་ཚོགས་པ་དང་ཞིབ་འཇུག་ཁང་སོགས་ཀྱི་ནང་ནས་དཔལ་འབྱོར་ཡག་ཤོས་དེ་རུ་བིན་འགྲེམས་སྟོན་ཁང་ཡིན་པ་དང་དེ་བཞིན་དུ་སྒྱུ་རྩལ་རིག་དངོས་དག་གི་བདག་དབང་གི་གནད་དོན་ཡིན་མིན་སྐོར་ནི། དེ་སྔ་འབོད་ཚོང་བྱེད་ས་ནས་གནའ་བོའི་སྒྱུ་རྩལ་རིག་དངོས་ཁ་ཤས་ཤིག་ཉོས་པ་དང་རྗེས་སུ་བལ་ཡུལ་སོགས་ལ་ཕྱིར་སྤྲད་པས་མ་ཚད་ས་ཁུལ་དེ་དག་ཏུ་འགྲེམས་སྟོན་ཁང་བཙུགས་ནས་སྲུང་སྐྱོབ་བྱེད་ཐབས་ལ་རོགས་རམ་བྱས་ཡོད། དེར་བརྟེན་སྒྱུ་རྩལ་རིག་དངོས་ཀྱི་བདག་དབང་གི་གནད་དོན་ཟེར་བ་ཞིག་ཀྱང་མེད། དེ་མིན་ཧི་མ་ལ་ཡ་རི་རྒྱུད་ཀྱི་བོད་ཀྱི་རིག་གཞུང་གི་ཁྱབ་ཁོངས་དག་ཏུ་རིག་གནས་སྲུང་སྐྱོབ་ཀྱི་ལས་དོན་མང་བོ་ཞིག་ཡོད་པ་སོགས་འགྲེལ་བརྗོད་གནང་སོང། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོ་ནས་ཞེ་ལི་དང་ཌོ་ནལ་ཌི་རུ་བིན་རྣམ་གཉིས་ཀྱིས་ཧི་མ་ལ་ཡའི་རིག་གནས་སྒྱུ་རྩལ་བསྡུ་རུབ་གནང་བ་དང་ཉིས་སྟོང་ཐིག་བཞི་ལོར་རུ་བིན་འགྲེམས་སྟོན་ཁང་དངོས་སུ་ཨ་རིའི་གྲོང་ཁྱེར་ནེའུ་ཡོར་གྱི་སྐད་གྲགས་ཆེ་བའི་མན་ཧ་ཐན་དུ་བཙུགས་ནས་ཉི་མ་རྟག་པར་བོད་ཀྱི་སྒྱུ་རྩལ་རིག་གནས་བཤམས་སྟོན་གནང་ཡོད་ལ་འདས་པའི་མི་ལོ་ཉི་ཤུའི་རིང་རུ་བིན་འགྲེམས་སྟོན་ཁང་གིས་འཛམ་གླིང་གང་སའི་མི་རིགས་འདྲ་མིན་ཁྲི་ཕྲག་མང་བོར་བོད་ཀྱི་ཐུན་མོང་མ་ཡིན་པའི་སྒྱུ་རྩལ་རིག་གནས་འགྲེམས་སྟོན་བྱས་ནས་བོད་ཀྱི་རིག་གནས་ཁྱབ་སྤེལ་ལ་བླ་ན་མ་མཆིས་པའི་བྱས་རྗེས་བཞག་ཡོད་པ་རེད་ལ། དེ་རིང་གི་བསམ་བློའི་དཔྱད་གཞི་ཟེར་དགོས་ནོ་གི་ལེ་ཚན་གྱི་ནང་དུ། རྒྱ་ནག་གཞུང་གིས་འཆར་གཞི་ཅན་གྱི་གཡོ་ཇུས་བེད་སྤྱོད་བྱས་ནས་བོད་མི་རིགས་ཀྱི་སྐད་ཡིག་དང་ཐུན་མོང་མ་ཡིན་པའི་ཁྱད་ཆོས་དང་རིག་གཞུང་རྩ་མེད་བཟོ་བཞིན་པ་ནི་རྒྱ་ནག་རང་གིས་གཏན་འབེབས་བྱས་པའི་རྩ་ཁྲིམས་སོགས་དང་འགལ་ཡོད་ཚུལ་བཙན་བྱོལ་བོད་མིའི་ཁྲིམས་རྩོད་པ་བཀའ་བཙུན་བླ་མ་སྐྱབས་ཀྱིས་བསམ་ཚུལ་བཏོན་པ་ཞིག་ལ་གསན་རོགས་ཞུ།
ཐོག་མར་འདི་ནས་ཉན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་དེ་རིང་གི་ལེ་ཚན་གྱི་ནང། བོད་ཕྱི་ནང་གཉིས་ཀ་ན་བོད་ཀྱི་སྐད་ཡིག་དང་བོད་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་སོགས་རྒྱུ་རྐྱེན་འདྲ་མིན་ལ་བརྟེན་ནས་ཉམས་ཆག་འགྲོ་དགོས་ནོ་དེའི་སྐོར་ནས་དོན་དག་ཁ་ཤས་གི་སྒང་བསམ་ཚུལ་ཅིག་ཞུས་ན་བསམ་གི། བོད་ཕྱི་ནང་གཉིས་ཀ་ན་སྐད་དང་ཡི་གེ་ཆེས་ཉམས་ཕྲ་བ་དང་ཉག་ཕྲ་བ་གི་གནས་སྟངས་ཟིག་ག་ལྷུང་འདུག་ནོ་དེ་གསར་ལམ་ཁག་ར་དྲ་ལམ་ཁག་ནས་ཧ་ཅང་གི་ད་མང་པོ་འགྲོ་གོ་གི་བོད་ནང་ང་མཚོན་ནས་འཇོག་རྒྱུ་ན་རྒྱ་ནག་དམར་བོ་གི་སྲིད་ཇུས་གི་འོག་ནས་བོད་ཀྱི་སྐད་ཡིག་རིག་གཞུང་ཆོས་ལུགས་དད་མོས་བོད་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡུལ་སྲོལ་གོམས་གཤིས་ལ་སོགས་པ་རིམ་པ་བཞིན་དུ་སྲིད་ཇུས་དང་ནག་པོ་དེ་མོ་བཏང་ངས་དེ་དང་མེད་པར་བཟོ་དགོས་ནོ་གི་གནས་སྟངས་དེ་མོ་ཟིག་ག་ཐུག་འདུག་གི། སྤྱི་ཡོངས་ནས་བཤད་ལས་སོང་ན་རྒྱ་ནག་དམར་ཤོག་ཚོགས་པ་གྱི་དམིགས་ཡུལ་གཙོ་བོ་ཆི་ཟིག་རེད་ཟེར་ན་མ་འོངས་པ་ན་རྒྱ་ནག་ནང་ཁུལ་ལ་མཚོན་ནས་འཇོག་རྒྱུ་ན་ར་གྲངས་ཉུང་མི་རིགས་ལྔ་བཅུ་ང་ལྔ་ཚང་མ་གྱི་རྒྱའི་ཐུན་མོང་གི་སྐད་ཆ་ཟེར་དགོས་ནོ། ཕུའུ་ཐུང་ཧྭ་ཟེར་དགོས་ནོ་འདི་བཤད་རྒྱུ་ར

རྒྱ་ནག་གི་སྲིད་དབང་སྒེར་གཅོད་པ་ཞི་ཅིན་ཕིང་ལྟ་བུ་འདི་མོ་ཟིག་གི་ལག་ནང་ཤོར་ནོ་གི་ཁྲོད་ནས་ཡིན་ན་རྒྱ་ནག་གི་མི་རིགས་རིང་ལུགས་ཀྱི་དར་ཆ་ཕྱར་རས་དེ་དང་རྒྱ་ནག་འདི་འཛམ་གླིང་གི་སྟེང་ནས་ཡིན་ན་ར་རྒྱལ་ཁབ་སོ་སོ་གི་ནང་བྱེད་ཐབས་འདྲ་མིན་སྤྱད་ལས་དེ་དང་འཛམ་གླིང་མི་མང་གི་ར་མ་འོངས་པ་ན་རྒྱ་གི་སྐད་ཡིག་དང་ལུགས་སྲོལ་ལ་འགྲོ་དགོས་ནོ་གི་འཆར་གཞི་ནག་པོ་ཡིན་ན་ད་ཁུང་ཙི་གི་སློབ་གླིང་འཛུགས་དགོས་ནོ་ལ་སོགས་པ་ར་རྒྱ་གི་ལོ་ཆུང་མང་ང་ཡིན་ན་ཨ་ཧྥེ་རི་ཀ་ལ་སོགས་པའི་རྒྱལ་ཁབ་ནག་པོ་སྐྱོ་བོ་མང་ང་སོང་དེ་དང་རྒྱལ་ཁབ་དེ་གི་ནང་ནས་སྐྱེས་དམན་དེ་ཚོ་ཆང་ས་བརྒྱབ་བས་དེ་དང། མ་འོངས་པ་ན་ཡིན་ན་རྒྱལ་ཁབ་དེ་ཡིན་ན་རིམ་པ་བཞིན་དུ་རྒྱ་གི་རྒྱུད་པས་དབང་བསྒྱུར་རྒྱུ་གི་འཆར་གཞི་བཏང་དགོས་ནོ། ལ་སོགས་པ་གི་ད་དེ་མོ་གི་སྲིད་ཇུས་ནག་པོ་མང་ང་བཏང་དགོས་ནོ་དེ་ལ་གི་ཡིན་ན་ད་ཧ་ཅང་གི་གསལ་བོ་ཤེས་ཐུབ་གི། ཉེ་ཆར་ང་རང་གི་ངོ་ཤེས་པ་གི་གྲོགས་པོ་གཅིག་གི་བོད་ལ་སོང་ངས་ཕྱིར་ར་ཡོང་ནོ་དེས་ཆི་ཟིག་བཤད་གོ་གི་ཟེར་བཏང་ན་ཁ་རྩང་དེ་རིང་ཡིན་ན་ཞི་ཅིན་ཕིང་གི་ཧ་ཅང་གི་དམ་དྲག་ཡོད་ནོ་གི་སྲིད་ཇུས་ཀྱི་འོག་དེ་ནས་ཡིན་ན་བོད་མི་རིགས་ར་ལྷག་པར་དུ་ཤེས་ཡོན་ཅན་གྱི་སྡེ་ཚན་ནས་དང་སེམས་ཤུགས་ཆེན་པོ་ཟིག་ཡོད་ན་ར་བོད་ཀྱི་སྐད་ཡིག་སྲུང་སྐྱོབ་བྱེད་རྒྱུ་ར་བོད་མི་རིགས་ཀྱི་ཅིག་སྔོན་མ་ནང་བཞིན་གྱི་ལ་རྒྱ་དང་དེའི་སྐོར་གྱི་ཅིག་ཐུན་མོང་མ་ཡིན་པའི་ཡུལ་སྲོལ་གོམས་གཤིས་སྲུང་འཛིན་བྱེད་རྒྱུ་ལ་སོགས་པ་གྱི་ལ་ག་ཡིན་ན་ཞེད་སྣང་སྐྱེ་དགོས་ནོ་དེ་མོ་གི་ཚད་ལ་ཐོན་འདུག་གི་ཟེར་གོ། ད་གོ་ནོ་ཡིན་ན་ལྷག་པར་དུ་སློབ་གྲྭ་ཆེ་ཁག་དགེ་རྒན་ཆེན་མོ་དང་བོད་མི་རིགས་ར་གྲངས་ཉུང་མི་རིགས་དང་འབྲེལ་བ་ཡོད་ནོ་གི་ལས་ཀ་ལས་མཁན་གི་ལས་བྱེད་པ་རྒན་པ་བོད་ཀི་སྐད་དང་ཡི་གེ་དང་འབྲེལ་བ་ཡིན་ནོ་གི་རྩོམ་སྒྲིག་པ་ར་འདི་མོ་མང་ང་ཟིག་ག་རྒྱ་ནག་གི་ནང་ཁུལ་ནས་ཞི་དྲག་ཟུང་འབྲེལ་གི་སྒོ་ནས་ཐབས་ཤེས་དང་གི་དེ་དང་གི་རྒན་ཡོལ་ལ་འགྲོ་རྒྱུ་ར་བཙན་པོ་བྱས་ནས་ལམ་ཁ་དེ་འདེད་གོ་གི་ཟེར་ནས

ད་མ་འོངས་པ་ན་འདིའི་ཕྱོགས་འདི་ཡིན་ན་རྒྱལ་ཁབ་ཕྱི་ན་ཡོད་ན་འགྲིག་གི་ནང་ན་ཡོད་ན་འགྲིག་གི་ཕ་མ་ཚོས་གང་ཐུབ་ཐུབ་ཀི་མ་མཐའ་ཡིན་ན་རང་གི་སྐད་ཙམ་སྲུང་སྐྱོབ་བྱེད་རྒྱུ་གི་ལ་ག་ཡིན་ན་ཤུགས་རྒྱག་རྒྱུ་དེ་ཧ་ཅང་གི་གལ་ཆེ་གི་བསམ་གི། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བསམ་བློའི་དཔྱད་གཞིའི་ལེ་ཚན་དེ་ཡིན། མུ་མཐུད་ནས་དེ་རིང་གི་ལེ་ཚན་འདིར་གསན་རོགས་ཞུ། དོན་དག་ཆེ་མ་ཆུང་གསུམ་གང་དང་གང་ཡིན་ན། རང་གི་ཐོབ་ཐང་རྩོད་རྒྱུ་དེ་རང་ཉིད་ལ་རག་ལས་ནོ་མ་གཏོགས་གི་ཡིན་ན། གཞན་གི་ཅིག་རོགས་པ་བྱས་གཞན་གི་ཡིན་ན་དེ་ལ་སྐྱབས་དང་མགོན་བྱས་ནས་ཁྱོད་དམིགས་ཡུལ་དེ་ཆ་ཚང་འགྲུབ་གི་འཇུག་རྒྱུ་དེ་ལ་ག་ཡིན་ན། རེ་བ་རྒྱག་རྒྱུ་མེད་ནོ་དེ་ཡིན་ན་ཆོས་གི་ཕྱོགས་ནས་བལྟས་ན་ཤེས་གི་སྲིད་གི་ཕྱོགས་ནས་བལྟས་ན་ཤེས་གི་ཧ་ཅང་གི་གསལ་བོ་རེད། ལྷག་པར་དུ་མི་རིགས་གཅིག་ག་མཚོན་ན་མི་རིགས་དེ་གི་སྐད་དང་ཡི་གེ་དེ་ད་གོ་དེ་སྲུང་སྐྱོབ་བྱེད་རྒྱུ་མི་རིགས་རང་ཉིད་གི་འགན་འཁུར་རྒྱུ་དེ་དེ་ལས་ཀྱང་གལ་ཆེན་པོ་རེད་དཔེ་གཅིག་བཞག་པ་ཡིན་ན་ཡ་ཧུ་དཱ་བ་གི་མི་རིགས་འདི་ལྟ་བུ་མཚོན་རྒྱུ་ན་ལོ་ངོ་སྟོང་ཕྲག་མང་ང་གི་རིང་ང་ཡིན་ན་ཁི་གའི་གནས་ས་གི་རྒྱལ་ཁབ་ར་ཁོར་ཡུག་གི་རྐྱེན་བྱས་ནས་ད་དཀའ་ངལ། དེ་མོ་ཟིག་མྱོང་དང་ཟིག་ར། ཁར་སང་དེ་རང་ང་མཚོན་རྒྱུ་ན་ཡིན་ན་མི་རིགས་དེ་གི་སྐད་དང་ཡི་གེ་དེ་སྲུང་སྐྱོབ་ར་ལྷག་པར་དུ་མི་རིགས་དེ་གི་ཡུལ་སྲོལ་གོམས་གཤིས་དེ་སྲུང་སྐྱོབ་བྱས་ད་དུང་ན་ཁ་ཆེ་གི་རྒྱལ་ཁབ་བཞི་བཅུ་ལྷག་ཟིག་གི་དཀྱིལ་ནས་བསྡད་ན་ར་ད་བར་ཡིན་ན་འཛམ་གླིང་གི་སྟེང་ནས་མི་རིགས་དེ་གི་ཁྱད་ཆོས་དེ་སྲུང་འཛིན་བྱེད་ཐུབ་གོ་ནོ་གི་གནས་སྟངས་དེ་ཡིན་ན་མི་རིགས་དེ་གི་རང་གི་ཤུགས་རྒྱབ་ནོ་དེ་ནས་བྱུང་ནོ་ཤེས་ཐུབ་གི་མོ་དེ་ལྟར་དེ་མཚུངས་གི་ཡིན་ན་ཁར་སང་དེ་རང་ང་ད་བོད་ཕྱི་ནང་གཉིས་ཀ་ནས་བོད་ཨེ་རང་གི་སྐད་དང་ཡི་གེ་ཐུན་མོང་མ་ཡིན་པའི་ཡུལ་སྲོལ་གོམས་གཤིས་ལ་སོགས་པ་སྲུང་འཛིན་བྱེད་དགོས་དང་ན་བོད་པ་རང་ཉིད་ཀྱི་ངོས་ནས་ལས་འགན་ཆེ་མ་ཆུང་སུམ་འདྲ་མི་འདྲ་སྤེལ་ལས་ད་དང་སྲུང་སྐྱོབ་བྱེད་རྒྱུ་དེ་རྩ་དོན་ལྟ་བུ་ཆགས་ཡོད་གི་བསམ་གི་བོད་ནང་ང་མཚོན་ནས་འགྲོ་རྒྱུ་ན་སྔོན་མ་ནང་བཞིན་གྱི་དང་གཅིག་བོད་མི་རིགས་ཀྱི་སྐད་ཡིག་ཐོབ་ཐང་རྩོད་རྒྱུ་གི་ལ་ཀ་སྐད་ཟིག་རྒྱབ་དང་ན་ཆོས་ལུགས་པ་ཡིན་ན་འགྲིག་གི་ཤེས་ཡོན་ཅན་ཡིན་ན་འགྲིག་གི་རང་ཁུལ་གྱི་ད་དམངས་ཁྲོད་ཀྱི་རྩོམ་པ་པོ་སུ་དང་ལམ་སང་བཙོན་ཁང་ནང་བཅུག་གི་ཁྲིམས་ཐག་གཅོད་རྐྱང་བྱེད་གོ་ནོ་དེ་ག་ཡིན་ན་དམ་བསྒྲགས་བྱས་ནས་དཀའ་གི་མོད། ད་ང་ཚོ་རང་དབང་ལུང་པ་ནང་ན་ཡོད་ནོ་གི་བོད་པ་འདི་ཚོ་གི་དངོས་གནས་དྲང་གནས་གི་རང་རང་གི་གཞུང་ཡིན་ན་འགྲིག་གི་ཚོགས་པ་ཁག་ཡིན་ན་འགྲིག་གི་སྒེར་བ་ཡིན་ན་འགྲིག་གི་ལོ་གསར་བ་འདི་གི་ནང་སྔ་ན་བལྟས་ན་ར་ལས་འགན་ཆེ་མ་ཆུང་གསུམ་ཆི་ཁས་སྤེལ་དགོས་གི་རྒྱ་ནག་གི་ཁྲིམས་གི་ནང་ན་ཡིན་ན་མི་རིགས་སོ་སོ་གི་སྐད་དང་ཡི་གེ་ཡིན་ན་འཛིན་སྐྱོང་བྱས་ན་ཆོག་ནོ་གི་ཐོབ་ཐང་ཆི་ཟིག་ཡོད་གི་དེ་ལ་བརྟེན་ནས་དེ་དང་དེའི་ཕྱོགས་གི་ལས་འགན་ཆི་ཁས་སྤེལ་དགོས་གི་དེ་ཡིན་ན། ངས་ནི་བལྟས་ན་ད་ཁ་ཚ་དགོས་གཏུགས་ཀྱི་ཤུགས་རྒྱག་རྒྱུ་དེ་གལ་ཆེ་གི། ད་ལོ་གི་ཟླ་བ་དང་བོ་གི་ཚེས་ཉི་ཤུ་རྩ་གསུམ་གྱི་ཉི་མ་འཛམ་གླིང་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་རྒྱལ་ཁབ་བརྒྱ་ར་དྲུག་བཅུ་ལྷག་ཟིག་ཚོགས་བསྡད་དང་ཨེ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ར་ལྷག་པར་དུ་བོད་ཀྱི་ཕྲུ་གུ་རྣམས་གཏན་སྡོད་སློབ་གྲྭ་གི་ནང་བཙན་པོའི་ཨེ་ནས་བཅུག་བསྡད་དང་ཨེ་ད་བོད་ཀྱི་ཐུན་མོང་མ་ཡིན་པའི་ཡུལ་སྲོལ་གོམས་གཤིས་དང་དེའི་གཤིས་ཀ་དག་མེད་པར་བཏང་གོ་ནོ་ལ་སོགས་པ་གི་ལ་ཀ་ཡིན་ན་རྒྱལ་ཁབ་ཉི་ཤུ་ལྷག་ཟིག་གི་ཡིན་ན་རྒྱ་ནག་ག་སྐྱོན་བརྗོད་ཡིན་ན་ཐེར་འདོན་ཡིན་ཡོད་ནི་རེད་ད་དེ་མོ་ཙམ་ཟིག་གི་ཡིན་ན་ད་ཚོགས་འདུ་ཚོགས་གོ་དུས་སྐར་མ་གཅིག་མ་ཟིན་ཙམ་ཟིག་གི་ཡིན་ན་གནད་དོན་དེ་ཡིན་ན་སྐྱོན་བརྗོད་ཟིག་ཡིན་གཏོང་རྒྱུ་མ་གཏོགས་གི་ཡིན་ན་ཕན་ཆེན་པོ་ཟིག་མི་ཐོགས་གོ། ཕན་ཆེན་པོ་ཟིག་ཐོགས་དགོས་ན་རང་རང་གནས་ས་གི་རྒྱལ་ཁབ་སོ་སོ་ནས་རང་གི་མི་སེར་གྱི་ཐོབ་ཐང་དེ་བེད་སྤྱོད་བཏང་ཡོད་དེ་དག་ད་ས་གནས་ས་ཐོག་གི་གྲོས་ཚོགས་ཀྱི་འཐུས་མི་ཡིན་ན་འགྲིག་གི་ཡང་ན་མངའ་སྡེ་གི་བློན་ཆེན་ཡིན་ན་འགྲིག་གི་དེ་ཁྲོད་དེ་མ་ཡིན་པའི་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་ཁག་ཡིན་ན་འགྲིག་གི་གཞུང་སྒེར་གཉིས་ཀ་རྡོག་རྩ་གཅིག་སྒྲིལ་གྱི་སྒོ་ནས་ངས་ནི་བལྟས་ན་ད་ཕྱི་རོལ་ནས་ལས་འགུལ་རྒྱ་ཆེན་པོ་སྤེལ་རྒྱུ་གི་དུས་ཡ་ད་བབས་ཡོད། ད་འོང་རྒྱ་ནག་ག་ཡིན་ན་གཏན་འཁེལ་གྱིས་ཕྱིན་པ་ཡིན་ན་ཁ་རྩང་དེ་རིང་གི་གནས་སྟངས་འདི་བལྟས་ཡོང་ན་བོད་ནང་གི་ཡུལ་སྲོལ་གོམས་གཤིས་ལ་སོགས་པའི་སྐད་དང་ཡི་གེ་རྩ་མེད་ལ་འགྱོ་རྒྱུ་ཡིན་ན་ལོ་ཉུང་ཉུང་ཟིག་མ་གཏོགས་ཡིན་ན་མི་འགོར་ནོ་གི་དེ་མོ་གི་ད་ཉེན་ཁ་ཆེན་པོ་ཟིག་ག་ཐོན་འདུག་ནོ་ཡིན་ན་ད་ངེད་ཚང་མ་གིས་མཐོང་གི་ཡོད་རེད། དེའི་རྒྱུ་མཚན་གྱིས། ཁ་རྩང་དེ་རིང་གི་གནས་སྟངས་འདི་བལྟས་ན་བདེ་ཐང་ངའི་སྐད་དང་ཡི་གེ་ཡུལ་སྲོལ་གོམས་གཤིས་ལ་སོགས་པ་རྩ་མེད་ལ་གཏོང་གོ་ནོ་འདི་ཡིན་ན་ཁྲིམས་ཐོག་ན་ཡིན་ན་རང་གི་ཐོབ་ཐང་ཡོད་ནོ་དེ་དར་ཆ་ཤར་བདེ་ཐང་ཡིན་ན་རྩོད་པ་རྒྱག་དགོས་ད་དཔེ་བཞག་བྱས་ན་རྒྱ་ནག་གི་མི་རིགས་ས་ཁོངས་རང་སྐྱོང་བཅའ་ཁྲིམས་ཀྱི་དོན་ཚན་བཅུ་བ་གི་ནང་ན་མི་རིགས་ཀྱི་སྐད་ཡིག་ཡར་རྒྱས་གོང་འཕེལ་ལ་བཏང་ན་ཆོག་ནོ་དེ་བཤད་ཡོད་རེད་དེ་ཁྲོད་དོན་ཚན་ཉི་ཤུ་རྩ་གཅིག་པ་གི་ནང་ན་མི་རིགས་ས་ཁུལ་ཞིག་ནང་ན་མི་རིགས་དེ་གི་ད་ཐུན་མོང་གི་སྐད་དང་ཡང་ན་མི་རིགས་མང་བ་ཞིག་ཡོད་ན་མི་རིགས་མང་བ་དེའི་སྐད་སྐད་ཡིག་གཉིས་ལ་སོགས་པ་བེད་སྤྱོད་བཏང་ན་ཆོག་ནོ། ས་གནས་དེ་གི་རང་སྐྱོང་གི་སྲོལ་ཡིག་ལྟར་ལག་ལེན་བསྟར་ཆོག་ནོ་དེ་བཤད་ཀྱི་ཡོད་རེད། ལྷག་པར་དུ་དོན་ཚན་སུམ་ཅུ་སོ་བདུན་པ་གི་ནང་ན་ཡིན་ན་ས་གནས་ས་ཐོག་ནས་ཡིན་ན། མི་རིགས་དེ་གི་སྐད་དང་ཡི་གེ་གི་སློབ་སྦྱོང་བྱེད་ས་གི་སློབ་གྲྭ་ཆུང་འབྲིང་བཙུགས་ན་ཆོག་ནོ་དེ་བཤད་ཀྱི་ཡོད་རེད། དེས་མི་ཚད་ཡིན་ན་རྒྱ་ནག་གི་རྩ་ཁྲིམས་ཀྱི་དོན་ཚན་བཞི་བ་གྱི་ནང་ན་ར་ད་མི་རིགས་སུ་དང་སུ་ཡིན་ན་རང་གི་སྐད་དང་ཡི་གེ་བེད་སྤྱོད་གཏང་རྒྱུ་གི་ཐོབ་ཐང་ཡོད་ཟེར་ནས་གསལ་བོ་བཤད་ཡོད་གི། དེ་ཁྲོད་ཡིན་ན་རྒྱ་ནག་གི་སྐད་ཡིག་བཅའ་ཁྲིམས་ཀྱི་དོན་ཚན་བརྒྱད་པ་གྱི་ནང་ན་དེ་ལྟར་དང་དེ་མཚུངས་ཀྱི་མི་རིགས་སུ་དང་སུ་ཡིན་ན་རང་གི་སྐད་དང་ཡི་གེ་སྦྱང་རྒྱུ་གི་ཐོབ་ཐང་ཡོད་ནོ་དེ་བཤད་གོ་གི། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྩ་འཛིན་ཁྲིམས་ཡིག་དང་ལྷག་པར་དུ། བྱིས་པ་གྱི་ཐོབ་ཐང་གི་སྐོར་གྱི་ཁྲིམས་ཡིག་ལ་སོགས་པ་འདི་ཚོ་གྱི་ནང་ན་ར་ཞ་ཡི་ཟིག་ཡིན་དང་ན་རང་གི་སྐྱེ་ས་ར་རང་གི་འཚར་ལོངས་བྱུང་ས་གི་ཁོར་ཡུག་དེའི་རིག་གཞུང་དུ་སྦྱངས་ན་ཆོག་ནོ་གི་ཐོབ་ཐང་དེ་ཡིན་ན་ད་བཞག་དགོས་གི་མོ། འདི་ཚོ་གཞི་ལ་བཞག་བསྡད་དང། མ་འོངས་པ་ན་ཡིན་ན་ལས་འགུལ་ཆེ་མ་ཆུང་གསུམ་ཛ་དྲག་གི་སྤེལ་ལས་ད་བོད་ནང་གི་དམ་དྲག་གི་སྲིད་བྱུས་དེ་ཡིན་ན་ཁ་ཐུག་བཅར་རྒྱུ་དེ་དག་ད་ཁ་ཚ་དགོས་གཏུགས་ཆགས་ཡོད་གི་བསམ་དགོས་དེ་དང་ན་དེ་རིང་ངས་བཤད་མཚམས་ལེན་འཇོག་རྒྱུ་ད་བདེ་མོ་བྱོས།
ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་དུ་གཞུང་འབྲེལ་གྱི་ཐོག་ནས་བོད་ཀྱི་ལོ་གསར་སྲུང་བརྩི་གནང་ཡོད་གི། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་རྒྱལ་བ་རིན་པོ་ཆེ་ཡིས་ཧྥིན་ལན་ཌི་གི་བདམས་ཐོན་སྲིད་འཛིན Alexander Stubb ལ་འཚམས་འདྲིའི་གསུང་འཕྲིན་བསྩལ་ཡོད་གི། རྣམ་རྒྱལ་གྲྭ་ཚང་གི་ངོས་ནས་རྒྱལ་བ་རིན་པོ་ཆེ་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོ་གི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་གཏན་འཁེལ་བྱུང་ཡོད་གི། ཡོ་རོབ་མཐུན་ཚོགས་ནས་རྒྱ་ནག་གི་བཟོ་ཚོང་ཁེ་གཉེར་གསུམ་གྱི་ཕྱིར་ཚོང་བཀག་སྡོམ་བྱ་རྒྱུའི་རྣམ་འགྱུར་བསྟན་ཡོད་གི། ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཐོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་གི་ལས་རིམ་ཁག་རྒྱང་སྲིང་བྱས་ཟིན་པ་ཡིན། རླུང་འཕྲིན་ལས་རིམ་ཁག་བོད་ནང་ཞོགས་ཁའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང་ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་བའི་བར་རྒྱང་སྲིང་བྱེད་གི་ཡོད་པས་རྣམ་པ་ཚོས་དེ་ལྟར་གསན་པར།